གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
SBS བོད་སྐད་སྡེ་ཚན་གཟིགས་མཁན་ཡོངས་ལ་སྐུ་ཁམས་བཟང། ཨོ་སི་ཁྲུ་ལི་ཡའི་ནང་ཤེས་ཡོན་གྱི་མཐུན་རྐྱེན་གསར་པ་སྦྱར་ནས་གཞིས་སྤོ་བ་དང་སྐྱབས་བཅོལ་བ་གསར་དུ་འབྱོར་བ་རྣམས་ལ་འཕྲོད་བསྟེན་གྱི་གོ་རྟོགས་ཡག་ཏུ་གཏང་རྒྱུའི་རེ་བ་བྱེད་བཞིན་ཡོད་འདུག། སྤྱིར་ཨོ་སི་ཀྲི་ལི་ཡའི་ནང་མི་བརྒྱ་ཆ་དྲུག་ཅུ་ཙམ་ལ་འཕྲོད་བསྟེན་གོ་རྟོགས་ཀྱི་གནས་ཚུལ་ཞན་ཙམ་ཡོད་འདུག་པས། ཁོང་ཚོས་སྨན་པ་དང་འཕྲོད་བསྟེན་གྱི་ཁྱད་ལས་པ་ཚོས་གསུངས་པའི་གནས་ཚུལ་ཆ་ཚང་གོ་བརྡ་ཏག་ཏག་ཞིག་འཕྲོད་ཀྱི་མེད་པ་ཡིན་འདུག་འཕྲོད་བསྟེན་ཤེས་ཡོན་ཐོག་མཁས་པ Dana Mouwad ལགས་ཀྱིས། སྤྱིར་རྒྱལ་ཁབ་གསར་པ་ཞིག་ལ་གཞིས་སྤོ་བ་དང་དེའི་སྐད་ཡིག་སྦྱངས་པ་སོགས་དཀའ་མོ་ཡོད་ཀྱང་རྒྱལ་ཁབ་དེའི་འཕྲོད་བསྟེན་གྱི་ལམ་ལུགས་སྲོལ་སོགས་ཤེས་པ་དེ་བས་དཀའ་བ་ཡོད་ཅེས་ཁོང་གིས་གསུངས་དོན། And really some of these communities struggle with um literacy numeracy so ཚོགས་སྡེ་མང་པོ་ཞིག་གི་ཁྲོད་དུ་ཡི་གེ་འབྲི་ཀློག་དང་རྩིས་སོགས་ཀྱི་ཤེས་རྟོགས་ཧ་ཅང་ཞན་པོ་ཡོད་རེད།
དེའི་ཐོག་འཕྲོད་བསྟེན་གྱི་ཤེས་རྟོགས་ཀྱང་དེ་བས་ཞན་པ་ཡོད་པར་བརྟེན། དཀའ་ངལ་རིམ་པར་འཕྲད་བཞིན་ཡོད། དེ་ཡང་འཕྲོད་བསྟེན་གྱི་གོ་རྟོགས་གང་ཙམ་མེད་པ་ཡིན་ན་སྨན་སྤྱོད་སྟངས་ནོར་བའི་ཉེན་ཁ་ཆེན་པོ་ཡོད། New South Wales མངའ་སྡེའི་རིག་གཞུང་སྣ་མང་འཕྲོད་བསྟེན་ཞབས་ཞུའི་དྲིལ་བསྒྲགས་ཀྱི་འགན་འཛིན Lisa Woodward ལགས་ཀྱིས། ཁོང་ཚོས་ཨོསྟྲེ་ལི་ཡའི་ནང་ཚོགས་སྡེ་ཆུང་བ་དང་གསར་པ་ཁག་ལ་དམིགས་བསལ་ཐུགས་ཕན་གསོ་བའི་རེ་བ་གནང་གི་ཡོད་ཅེས་ཁོང་མོས་གསུངས་དོན།
They are often the group that has one of the highest health needs.
Australia ནང་གསར་དུ་འབྱོར་མཁན་རྣམས་ལ་འཕྲོད་བསྟེན་ཞབས་ཞུའི་དགོས་མཁོ་ཆེ་ཤོས་ཡོད། ཁོ་ཚོ་མང་དག་ཅིག་ལ་འཕྲོད་བསྟེན་ལྟ་སྐྱོང་དང་འབྲེལ་བའི་གནས་ཚུལ་དུས་ཐོག་ཏུ་མཁོ་སྤྲོད་དགོས་པ་ཡིན། ཡང་འཕྲོད་བསྟེན་ཞབས་ཞུའི་ལས་བྱེད་པ Abula Ugwa ལགས་ཀྱིས་གཞིས་སྤོ་བ་གསར་དུ་འབྱོར་བ་རྣམས་ལ་འཕྲོད་བསྟེན་ཞབས་ཞུའི་གནས་ཚུལ་ཤེས་རྟོགས་བྱུང་ན་དགེ་ཕན་ཆེན་པོ་ཡོད་ཅེས་ཁོང་གིས་གསུངས་དོན། ཨོ་སི་ཀྲི་ལི་ཡའི་མི་རྣམས་ཀྱིས་ང་ཚོའི་འཕྲོད་བསྟེན་གྱི་ལམ་ལུགས་འོག་ཡོད་པའི་ཐོབ་ཐང་རྣམས་ཡིན་ཤག་ཤག་བྱེད་ཀྱི་ཡོད། ཡིན་ནའི་ཕྱི་ནས་སླེབས་པའི་གཞིས་སྤོ་བ་རྣམས་ལ་མཚོན་ན་རྒྱལ་ཁབ་དེའི་འཕྲོད་བསྟེན་ལྟ་སྐྱོང་གི་མཐུན་རྐྱེན་དེ་དག་ཧ་ཅང་རྩ་ཆེན་པོར་འཛིན་གྱི་ཡོད། དེ་བཞིན Ugwa ལགས་ཁོང་གིས་སིད་ནི་ནུབ་ཕྱོགས་སུ་ཡོད་པའི Mount Druitt ནང་འཕྲོད་བསྟེན་རོགས་སྐྱོར་ཚོགས་པ་ཞིག་སྟངས་འཛིན་གནང་བཞིན་པ་ཡིན་འདུག་ཡང་ཁོང་གིས་མི་མང་པོ་ཞིག་ཁོང་ཚོའི་ལས་ཁུངས་ལ་བཅར་ནས་སྤྱི་སྨན་པ་དང་ཁྱད་ལས་སྨན་པར་བསྟེན་སྟངས་དང་མི་འདྲའི་ཁྱད་ཀྱི་སྐོར་སོགས་དོགས་འདྲི་གནང་བར་ཡོང་གི་འདུག་ཅེས་ཁོང་གིས་མུ་མཐུད་གསུངས་དོན།
To see people making difference in their lives. ང་ཚོའི་འཕྲོད་བསྟེན་རོགས་སྐྱོར་གྱི་ལས་གཞི་དེ་བརྒྱུད་མི་མང་པོ་ཞིག་ལ་ཨོ་སྟྲེ་ལི་ཡའི་འཕྲོད་བསྟེན་ལྟ་སྐྱོང་གི་འགྲོ་ལུགས་སྐོར་གོ་རྟོགས་སྤེལ་ཐུབ་པ་དང་ཁོང་ཚོའི་འཕྲོད་བསྟེན་ཡར་རྒྱས་ཆེད་ལམ་སྟོན་བྱས་ནས། ཁོང་ཚོའི་མི་ཚེ་ནང་ཕན་པ་བསྒྲུབ་ཐུབ་པ་མཐོང་སྐབས་ང་ཚོའི་ལས་གཞི་དེ་ལམ་ལྷོང་ཡོང་འདུག་བསམ་གྱི་འདུག་ཡང་ཇོན་ཝུའུ་ལགས་ནས་གཟའ་འཁོར་རེའི་ནང་འཕྲོད་བསྟེན་རོགས་སྐྱོར་གྱི་ལས་གཞི་དེར་ཐེངས་རེ་མཉམ་ཞུགས་གནང་གི་ཡོད་པ་དང་ཁོང་གིས་ལས་གཞི་དེའི་བརྒྱུད་གནས་ཚུལ་གསར་པ་མང་པོ་ཞིག་ཤེས་བྱུང་ཞེས་ཁོང་གིས་གསུངས་དོན།
ཉིན་ལྟར་ང་རང་ལས་གཞི་དེའི་བརྒྱུད་རོགས་སྐྱོར་ཡག་པོ་ཐོབ་པ་མ་ཟད། གྲོགས་མང་པོ་ཡང་ཐུག་བྱུང། དེ་བཞིན་རྒྱལ་ཁབ་འདྲ་མིན་དང་རིག་གཞུང་འདྲ་མིན་ནས་ཡིན་པའི་གྲོགས་པོ་ཚོ་ལས་ལེགས་ཆ་ལེན་རྒྱུའི་གོ་སྐབས་བཟང་པོ་བྱུང་སོང། གཟའ་འཁོར་དེའི་ནང་འཕྲོད་བསྟེན་གྱི་གནས་ཚུལ་གལ་ཆེན་ཡོད་པའི་བརྙན་ཐུང་ཞིག་སྐད་རིགས་ཁག་མི་འདྲ་བ་ཉི་ཤུ་ནང་འགྲེམས་སྤེལ་བྱས་ཡོད་འདུག།

གནས་ཚུལ་དེ་ནི་ཨེས་པི་ཨེས་ཀྱི་གསར་འགོད་པ Kiara Jenkins ལགས་ཀྱིས་ཕྱོགས་བསྒྲིགས་བྱས་པ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས་ཨེས་པི་ཨེས་བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ། ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད། བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་མཐུན་རྐྱེན་བསྐྲུན་བཞིན་ཡོད། ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་བརྟེན་ནས་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་བཞིན་ཕྱི་ཟླ་བཅུ་གཉིས་པའི་ནང་འགོ་འཛུགས་གནང་རྒྱུ་ཡིན་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག། དྲ་ཚིགས་ཀྱི་ཁ་བྱང asiapacific dot anu dot edu dot au slash languages དུ་ཕེབས་རོགས་གནང།